ད་ལྟ་རྩོམ་སྒྲིག་པའི་གཏམ་ཚོགས་ཞུ་རྒྱུའི་དུས་ཚོད་རེད། ང་རྣམ་རྒྱལ་ཤཱ་སྟི་རི་ཡིན། ད་རིང་གི་རྩོམ་སྒྲིག་པའི་གཏམ་ཚོགས་ལས་རིམ་འདིའི་ནང་ལ་ཡང་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པའི་ཕྱི་ཟླ་གསུམ་པའི་ནང་ལ་ཡང་བཞུགས་སྒར་རྡ་རམ་ས་ལའི་ནང་ལ་ཡང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་བའི་ཚོགས་འདུ་དང་པོ་དེ་འདུག་བྱས་ཚོགས་པ་རེད་འདིའི་སྐོར་ལ་ཡང་ད་དྲན་གསོ་དང་སྦྲགས་ནས། ཨ་ནི་གནས་སྟངས་ག་འདྲའི་ཅིག་འོག་ལ་ཡང་ཚོགས་འདུ་དེ་འདུག་བྱས་གོ་སྒྲིག་གནང་ཡོད་པ་དང་ཨ་ནི་ཚོགས་འདུའི་དེའི་ཐོག་ལ་ཡང་གྲུབ་འབྲས་གང་དང་གང་ཐོན་ཡོད་མེད་དེའི་སྐོར་ལ་ཡང་གཅིག་གི་རྣམ་པ་ཚོ་ངོ་སྤྲོད་ཅིག་ཞུས་ན་བསམ་དྲན་སོང། ཆིག་སྟོང་དགུ་བརྒྱ་གྱ་བདུན་ལོ་ལ་ཡང་བོད་ནང་ལ་ཡང་ཞི་བའི་ངོ་རྒོལ་ལས་འགུལ་བྱུང་པ་དང། ཨ་ནི་འདིའི་རྗེས་ལ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་རི་ལ་ཡང་ཆིབས་བསྒྱུར་གནང་ནས་གཅིག་གི་བོད་ཀྱི་གནད་དོན་དང་འབྲེལ་བའི་སྐོར་ལ་ཡང་ཨ་ནི་གང་དང་ཞི་བའི་གྲོས་འཆར་དོན་ཚན་ལྔ་དང་ཨ་ནི Strasbourg གི་གསུང་བཤད་གནང་བ་ལ་སོགས་པའི་གནས་ཚུལ་རིམ་པ་བྱུང་ཡོད་རེད། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་མོ་དེ་ལ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་གཅིག་གི་ནོར་ཝེ་རྒྱལ་ས་ཨོ་སི་ལོ་ནང་ལ་ཡང་ནོ་བྷེལ་ཞི་བའི་གཟེངས་རྟགས་འབུལ་བཞེས་ཀྱི་མཛད་སྒོ་འདུག་བྱས་བསྐྱངས་གནང་ཡོད་རེད། སྐབས་དེ་དུས་ད་ག་གཟེངས་རྟགས་འབུལ་བཞེས་མཛད་སྒོ་འདིའི་ཐོག་ལ་ཡང་དགའ་སྟོན་གྱི་ཆེད་དུ་ས་ཁུལ་ཡུ་རོབ་ཁུལ་ལ་ཡོད་པའི་བོད་པ་གང་ལ་གང་འཚམ་ཅིག་མཛད་སྒོ་འདི་ནང་ལ་ཕེབས་ཡོད་རེད་ལྷག་པར་དུ་ད་ག་འདྲ་ལོ་མང་པོའི་རིང་ལ་ཡ་ཨ་ནི་བོད་དོན་ཐོག་ལ་ཡ་ཤ་ཚ་དང་རྒྱབ་སྐྱོར་གནང་མཁན་གྱི་ད་མི་སྒེར་བ་རེད་ད་ག་ནང་བཞིན་ཚོགས་པ་རེད་ཨ་ནི་གྲོས་ཚོགས་འཐུས་མི་ལ་སོགས་པ་དེ་འདྲའི་གནད་ཡོད་མི་སྣ་མང་པོ་ཞེ་པོ་ཅིག་བོད་ཨོ་སི་ལོ་ལ་ཡ་འདུག་བྱས་འཛོམས་ཡོད་པ་སོང་ཙང་ཨ་ནི་སྐབས་དེ་དུས་ཨ་ནི་བོད་གཞུང་ཕྱི་འབྲེལ་དང་དྲིལ་བསྒྲགས་ལས་ཁུངས་ཀྱི་བཀའ་བློན་ཅིག་རྒྱ་རི་བློ་གྲོས་རྒྱལ་མཚན་རིན་པོ་ཆེ་གྱི་མཚན་ཐོག་ནས་ཨ་ནི་སྐབས་དེ་དུས་ད། མཛད་སྒོར་ཕེབས་པའི་ཕྱི་ནང་མི་སྣ་ཚོ་ལ་ཡང་དགའ་བསུ་གྱི་གསོལ་སྟོན་ཞིག་འདུག་བྱས་ཕུལ་ཡོད་རེད། གསོལ་སྟོན་འདི་ཕུལ་བའི་སྐབས་ལ་ཡང་ད་ལྟ་བོད་དོན་ལ་རྒྱབ་སྐྱོར་གནང་མཁན་མང་པོ་ཞེ་པོ་ཅིག་འདི་ནང་འཛོམས་ཡོད་ཙང་ཁོང་རྣམ་པས་ཀྱི་དགོངས་ཚུལ་ལ་ཡང་ད་རྒྱལ་སྤྱིའི་ནང་ལ་ཡང་བོད་དོན་ཐོག་ལ་ཡང་རྒྱབ་སྐྱོར་གྱི་ད་ག་རེ་ཟེར་དགོས་རེད་ལེའུ་མ་སོ་ན་གསར་པ་ཅིག་སྒོ་ཕྱེ་ཡོད་རེད་དེ་འདྲའི་ཡིན་ཙང་ནས་ད་བོད་དོན་རྒྱབ་སྐྱོར་བྱེད་མཁན་ཚོ་ད་ག་ད་ཅིག་གི་སྡིངས་ཆ་གཅིག་གི་ནང་ལ་ཡང་འཛོམས་ནས་ཨ་ནི་གང་དག་ཅིག་གིས་མ་འོངས་པའི་གི་ལས་དོན་བྱེད་ཕྱོགས་ཐོག་ལ་ཡང་བཀའ་བསྡུར་ཅིག་གནང་དགོས་ཀྱི་འདུག་དེ་འདྲའི་བཀའ་བསྡུར་གནང་ཡ་ལ་ཡང་ང་ཚོ་ཅིག་གི་ཚོགས་འདུ་ཅིག་ཚོགས་ཐུབ་ན་ཡག་པོ་ཡོད་རེད་ཟེར་དེ་འདྲའི་དགོངས་འཆར་མང་པོ་བྱུང་ཡོད་པ་འདྲ། ཅིག་གི་བོད་དོན་རྒྱབ་སྐྱོར་པ་ཚོས་ཀྱི་དེ་འདྲའི་ཡི་ད་ཚོགས་ཆེན་ཅིག་ཚོགས་དགོས་ཀྱི་འདུག་ཅེས་དགོངས་འཆར་དང་སེམས་ཁུར་བྱུང་བ་ནང་བཞིན་བྱས་ནས་ཨ་ནི་སྐབས་དེ་དུས་ཨ་ནི་ཕྱི་དྲིལ་བཀའ་བློན་རྒྱ་རི་བློ་གྲོས་རྒྱལ་མཚན་རིན་པོ་ཆེ་མཆོག་རྡ་རམ་ས་ལ་ཕ། ཕེབས་པའི་རྗེས་ལ་ཡང་ད་ཕལ་ཆེར་འདི་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པའི་ཕྱི་ཟླ་དང་པོའི་གི་ཟླ་མཇུག་ཏུ་དེ་འདྲ་ཡིན་པ་ཡོད། ཕྱི་དྲིལ་ལས་ཁུངས་ཀྱི་ལས་བྱེད་སྒང་ག་ཚོགས་འདུ་བསྐོངས་ནས་ཨ་ནི་ད། ཕྱི་ཟླ་གསུམ་པའི་གི། གསུམ་བཅུའི་དུས་ཆེན་དང་ཨ་ནི་ཉེ་བའི་དུས་ཚོད་ཅིག་ལ་ཡང་ཨ་ནི་ད་གང་ད། རྒྱལ་སྤྱིའི་ནང་ཡོད་པའི་གི་ཨ་ནི་བོད་དོན་རྒྱབ་སྐྱོར་བྱེད་མཁན་ཚོ་གི་ཨ་ནི་ཚོགས་ཆེན་ཅིག་འདུག་བྱས་སྐོང་ཚོགས་བྱས་ཐུགས་གཏན་འཁེལ་བས། ཨ་ནི་ཚོགས་ཆེན་འདི་ཚོགས་གོ་སྒྲིག་བྱས་ཏེ་འགན་ཆ་ཚང་ཨ་ནི་ཁྱེད་རང་ཚོ་ད་ད་ལྟ་ཕྱི་དྲིལ་ལས་ཁུངས་ནང་ལ་ཡོད་པའི་ལས་ཀ་བྱེད་མཁན་ཚོའི་ལས་བྱེད་ཚོས་ཀྱིས་འགན་འཁྱེར་དགོས་རེད་ཟེར་བྱས་བཀའ་སློབ་ལམ་སྟོན་ཕེབས་སོང། ད་ང་ན་ཤིང་སྐབས་དེ་དུས་ང་ཚོའི་ད་དྲུང་ཆེ། ཞིང་གཤེགས་དམ་པ་སྐུ་ངོ་བསོད་ནམས་སྟོབས་རྒྱལ་དམ་པ་དེ་རེད། སྐུ་ངོ་བསོད་ནམས་སྟོབས་རྒྱལ་ལགས་ཀྱིས་ད་ག་འདྲ། རྩ་བའི་དེའི་ལས་དོན་དེ་ཆ་ཚང་ཨ་ནི་ཕྱི་དྲིལ་ལས་ཁུངས་ན་ཡོད་པའི་ལས་བྱེད་ཚང་མས་ཀྱི་འགན་མཉམ་སྤུངས་བྱས་ནས་འཁྱེར་དགོས་རེད་ཡིན་ན་ཡང་ད་ཚོགས་ཆུང་ཅིག་བཙུགས་དགོས་འོས་འདུག་ཟེར་ནས་ཨ་ནི་ཚོགས་ཆུང་དེའི་གི་འགོ་ཁྲིད་བྱས་ཏེ་ཨ་ནི་སྐབས་དེ་དུས། ཨེ་ནི་དྲུང་གཞོན་ཐུབ་བསྟན་བསམ་འཕེལ་ལགས་དམ་པ་དེ་འདུག་ཅེས་བསྐོ་བཞག་གནང་སོང། ཨེ་ནི་ད་ང་ཚོ་ཐུབ་བསྟན་བསམ་འཕེལ་ལགས་དམ་པ་དེ་འདུག་ཅེས་བསྐོ་བཞག་གནང་བའི་རྗེས་ལ་ཡང་ཨེ་ནི་སང་ཉིན་དེ་ཨེ་ནི་ང་ཚོ་ད་ལས་བྱེད་གང་ག་ཚོགས་འདུ་བསྐོངས་ནས་ཐུབ་བསྟན་བསམ་འཕེལ་ལགས་ཀྱིས་ད་ག་འདྲ་ང་ཚོ་ལ་ཡང་ད་གཅིག་ལས་བགོས་བསྐྱོན་པ་རེད། ལས་བགོས་བསྐྱོན་པ་དང་ཆབས་ཅིག་ཏུ་ངས་དྲན་པ་བྱས་པ་ཡིན་ན་སྐབས་དེ་དུས་ཅིག་བསམ་འཕེལ་ལགས་ཀྱིས་ང་ཚོ་ལ་ཡང་ད་ད་རིང་ནས་འགོ་བཙུགས་ནས་ཨ་ནི་ཚོགས་འདུ་མཇུག་མ་བསྒྲིལ་བར་དུ་ཨ་ནི། ཕྱི་དྲིལ་ལས་ཁུངས་ལས་བྱེད་ཚོ་ཨ་ནི་ཛ་དྲག་གི་དུས་ཚོད་དུ་ཁྱབ་བསྒྲགས་བྱས་པ་ཡིན་ཅེས་གསུངས་པ་རེད། ཛ་དྲག་གི་དུས་ཚོད་དེ་ག་རེ་ཡིན་གསུངས་ན། ཞོགས་ཀས་ཤོག་ཟེར་དུས་ཡོང་དགོས་ཀྱི་རེད། དགོང་དག་ལོག་མ་ལབ་བར་དུ་ལས་ཀ་བྱས་བསྡད་དགོས་རེད། ད་དེ་ཛ་དྲག་གི་དུས་ཚོད་དེ་རེད། བྱས་ནས་ག་འདྲ་འོ་འདུག་ཅེས་གསུངས་ནས་ཨ་ནི་དེ་ནས་བཟུང་ད་ང་ཚོ་གྲ་སྒྲིག་གི་ལས་ཀ་དེ་འདུག་ཅེས་འགོ་བཙུགས་བྱས་པ་རེད། ད། གྲ་སྒྲིག་ལས་ཀ་འགོ་འཛུགས་བྱེད་པའི་སྐབས་ལ་ཡང་ཨ་ནི། ག་ཟུག་རེད། ཚོགས་ཆུང་བཟོས་ནས་ད་ལས་བགོས་སྐྱོན་ཡས་དེ་ནང་ལ་ཡ་ཨ་ནི་ང་ཚོ་ད་ཚོགས་འདུའི་གི་ལས་རིམ་དང་མཛད་རིམ་བཟོ་ཡས་དང་ལས་བྱ་གྲ་སྒྲིག་བྱེད་མཁན་གི་ཨ་ནི་ག་རེ་ཟེར་དགོས་རེད་ད་ཚོགས་ཆུང་གཅིག་བྱས། དེ་ནས་ཚོགས་ཁང་གོ་སྒྲིག་བྱས་ད་ཚོགས་ཁང་གོ་སྒྲིག་བྱས་ཟེར་དུས་ད་ནི་སྐབས་དེ་དུས་ཚོགས་སྤྱིར་བཏང་གངས་སྐྱིད་ལ་ཡ་ཚོགས་ཁང་ད་ལྟ་བཀའ་ཤག་ཚོགས་ཁང་རྙིང་པ་དེ་ཡོད་དེ་ཡོད་རེད་དེ་ཡིན་ན་ཡང་ག་འདྲ་ཅིག་གི་དེ་དུས་ད་ལྟ་ཕྱི་དྲིལ་ལས་ཁུངས་ཚོགས་བསྡད་སའི་གི་ལས་ཁུངས་དེའི་གི། ཁང་པ་ཐོག་བརྩེགས་བར་མ་དེ་ད་ད་ལྟ་ཐོག་བརྩེགས་བཞི་རེད་བཞི་འདུག་པ་དེ་དུས་ཡིན་ན་ཐོག་བརྩེགས་གསུམ་མ་གཞི་ཡོད་མ་རེད་ད། ད་ལྟ་ཐོག་བརྩེགས་གཅིག་འཕར་མ་ཡོད་དུས་ཙ་ན་ད་ད་ལྟའི་ཆ་ལ་ཡ་བྱས་པ་ཡིན་ན་ཕལ་ཆེར་ཐོག་བརྩེགས་གསུམ་པ་དེ་ཆགས་འགྲོ་གི་ཡོད་ས་རེད། གསུམ་པ་འདི་ནང་ལ་ཡ་དེ་དེ་དུས་ཅིག་ཁྱོན་ནས་མ་སྟོང་པ་སྟོང་རྐྱང་རེད་དེ་ནང་ག་གེ་ཡོད་མ་རེད་བྱས་ད་ལྟ་དེ་ནང་ལ་ཡ་ག་འདྲ་གཞི་ནས་ཨ་ནི་ག་འདྲ་ཅིག་ཚོགས་འདུ་ཚོགས་སའི་གི་ཚོགས་ཁང་ཅིག་བཟོ་དགོས་ཡས་ཀྱི་གནས་སྟངས་ཚུལ་དུ་ཆགས་བསྡད་ཤག། ཨ་ནི། དེ་ནས་ཅིག། ཚོགས་འདུ་ཕེབས་མཁན་གྱི་ཚོགས་མི་རྣམ་པའི་གི་བཞུགས་གནས་གྲ་སྒྲིག་བྱེད་མཁན་དང་ཁོང་ཚོར་སྣེ་ལེན་བྱེད་མཁན་གྱི་ཨ་ནི། ཚོགས་སྡེ་ཚན་གཅིག་བྱས་ནས་གང་ལྟར་ང་ཚོ་འདུག་བྱས་ལས་བྱེད་ཆ་བགོས་འདུག་བྱས་སྐྱོན་གནང་སོང། ཨ་ནི། ང་དང་ཨ་ནི། བློ་བཟང་ཚུལ་ཁྲིམས། ཨ་འགར་ལགས་ང་གཉིས་གཉིས། ཚོགས་ཁང་གྲ་སྒྲིག་བྱེད་མཁན་གྱི་འགན་དེ་རེད། ད་ཚོགས་ཁང་གོ་སྒྲིག་བྱེད་དགོས་འདུག་ཟེར་ནས། ཚོགས་ཁང་སྟོང་པ་སྟོང་རྐྱང་ཅིག་རྩིས་སྤྲད་གནང་སོང། ཨ་ནི་དེ་གཞི་ནས་ད་གང་ལྟར་ཟླ་བ་གཅིག་གི་ནང་ལ་ཡང་དུས་ཚོད་ཟླ་བ་གཅིག་མ་གཞི་ཡོད་མ་རེད་ཕལ་ཆེར་ཟླ་བ་གཅིག་ལས་ཉུང་ང་མེད་འགྲོ་གཅིག་བྱས་ན། འདིའི་ནང་ལ་ཡང་ད་གང་ལྟར་ཚོགས་ཁང་འདིའི་ནང་ལ་ཡང་སྡིངས་ཆ་གྲ་སྒྲིག་བྱེད་དགོས་ཀྱི་ཡོད་རེད་ཚོགས་ཁང་འདིའི་ནང་ལ་རྐུབ་བཀྱག་གྲ་སྒྲིག་བྱེད་དགོས་ཀྱི་ཡོད་རེད་ཚོགས་ཁང་ལ་ཡང་གཡས་གཡོན་འདི་ནང་ལོགས་ལ་ཡང་གང་ལྟར་ཅིག་གི་ག་རེ་ཟེར་གྱི་རེད་ད། ཅིག་ཚོགས་འདུ་འཚོགས་ཀྱི་ཡོད་པའི་རྣམ་པ་མཚོན་ཡ་གི་ཆེད་དུ་དུ་བ་ད་གཅིག་གི་སྒྲིག་གཤོམ་བྱེད་དགོས་ཡ་ག་རེ་ཡོད་ན་དེ་གྱད་གང་ག་གྲ་སྒྲིག་བྱེད་དགོས་དུས་ཙང་ནས། ཨ་ནི། ཕྱི་དྲིལ་ལས་ཁུངས་རང་ལ་ཡང་དེ་གྱི་ད་ཆ་རྐྱེན་དེ་ཙམ་ཡོད་མ་རེད་དེ་འདྲའི་དུས་ཙང་ནས་ང་ཚོས་ད་གང་ལྟར་ཡར་མར་ཐབས་ཤེས་བྱས་ནས། ཚོགས་འདུ་གི་སྡིངས་ཆ་དང་དེ་གྱད་གང་ག་ལོ་ཨ་ནི་བདེ་སྲུང་ལས་ཁུངས་ཀྱི་ནམ་རྒྱུན། ད་གཞུང་འབྲེལ་གྱི་མཛད་སྒོ་ཡ་གི་གསུམ་བཅུའི་དུས་ཆེན་དང་གྲ་སྒྲིག་གནང་གི་ཡོད་ཙང་ཁོང་ཚོ་ལ་ཡང་ད་གང་ལྟར་སྐྱེས་ད་གྲ་སྒྲིག་ཡོད་རེད་དེ་ག་ནང་བཞིན་ད་ག་རེ་ཟེར་གསུམ་པར་དེ་གྱད་གྲ་སྒྲིག་ཡོད་རེད་ཨ་དེ་ག་ནང་བཞིན་ག་རེ་ཟེར་བ་རེད་ཅིག་སྡིངས་ཆ་ཆུང་ཆུང་ཅིག་ཡོད་རེད་དེ་གྱད་དེ་གང་ག་ཁོང་ཚོའི་རྩ་ནས་གཡར་ད་རྐུབ་བཀྱག་གང་ག་ང་ཚོ་ག་རེ་བྱས་པ་རེད་ཟེར་ན་ད་ཀང་ར་རྫོང་གི་རྫོང་དཔོན་ལས་ཁུངས་ཀྱི་ཁོང་ཚོ་ཚོགས་ཁང་གི་རྐུབ་བཀྱག་དེ་འདྲས་འདུག་དེ་ཚོ་གཡར་པོ་ཞུས་ནས་ཨ་ནི་རྐུབ་བཀྱག་དེ་གྱད་གཡར་དེ་གྱད་ཡར་འོར་འདྲེན་བྱས་ནས་གང་ལྟར་ཚོགས་ཁང་འདི་ད། གང་ལྟར་གཅིག་གི་ཚོགས་འདུ་འཚོགས་པའི་སྐབས་ལ་ཡང་ཚོགས་བཅར་བ་ཚོ་ཚོགས་འདུ་འཚོགས་གར་ཕེབས་པའི་སྐབས་ལ་ཡང་དངོས་གནས་དེ་རིང་འདི་བར་གྱི་ཚོགས་ཁང་ནང་བཞིན་གྱི་ཅིག་ཆ་རྐྱེན་ད་ཡོད་པ་མ་རེད་ཡིན་ན་ཡང་ཅིག་དེའི་གོང་ལ་ཡང་ཚོགས་འདུ་འཚོགས་སའི་ཚོགས་ཁང་ཞིག་འདུག་བསམ་པ་འདྲ་པོ་ཅིག་དེ་འདྲའི་ཅིག་ང་ཚོ་ཕལ་ཆེར་བཟོ་ཐུབ་ཡོད་པ་རེད་བསམ་གྱི་འདུག་དེ་ནས་ད་དྷ་རམ་ས་ལ་ལ་ཡང་དེང་སང་ནང་བཞིན་གྱི་ད་མགྲོན་ཁང་དང་ཨ་ནི་ཅིག་ག་རེ་ཟེར་གྱི་རེད་ཅིག་སྤྱི་སྤྱོད་རླངས་འཁོར་དེ་འདྲའི་ད་ད་རླངས་འཁོར་ཆུང་བ་གཡར་ཡས་ད་དེ་འདྲའི།

མགྲོན་ཁང་དེ་ཚོ་ལ་ཡང་གྲ་སྒྲིག་བྱས་ཡོད་པ་རེད། ད་ཡིན་ན་ཡང་ད་རྒྱ་གར་གྱི་མགྲོན་ཁང་དེ་ཚོའི་མགྲོན་ཁང་ཚད་དང་ལྡན་པ་སྤུས་དག་པོ་དེ་འདྲ་གང་ཡང་ཡོད་པ་མ་རེད་ད་ཚོགས་འདུའི་ནང་ཕེབས་མཁན་མང་ཆེ་ཆ་གཅིག་ཨ་རི་དང་ཡུ་རོབ་དུ་བ་ནས་ད་ཕྱི་རྒྱལ་མི་སྣ་ཡིན་ཙང་ཁོང་ཚོ་མི་ཡུ་རོབ་དང་དུ་བ་ལ་ཡང་གཅིག་ཆུ་ཚ་གྲང་གི་མཐུན་རྐྱེན་ཡོད་རེད་གསང་སྤྱོད་གཙང་མ་ཡོད་རེད་དེ་འདྲ་ཡོད་དུས་ཙང་ནས་ཡང་ཁོ་ཏག་ཏག་ཅིག་དགོས་དུས་ཙང་ནས་དེ་འདྲའི་རང་ཆ་རྐྱེན་སྤུས་དག་པོ་ཅིག་མེད་དུས་ཙང་ནས། ང་ཚོ་སེམས་འཚབ་དེ་བྱུང་པ་རེད་དེ་ཡིན་ན་ཡང། དངོས་སུ་ཨ་ནི་ཚོགས་བཅར་བ་ཚོ་ཕེབས་པའི་སྐབས་ལ་ཡང་ང་ཚོས་ད་ཅིག་མགྲོན་ཁང་གྲ་སྒྲིག་གང་བྱས་ཡོད་ནའང་རེད་བཞུགས་ས་ག་འདྲས་གྲ་སྒྲིག་བྱས་ཡོད་འདི་ཚོ་ལ་ཡང་དགའ་བཞིན་སྤྲོ་བཞིན་དང་ལེན་བྱས་ནས་གང་ལྟར་ཚོགས་འདུའི་ནང་ལ་ཡང་མཉམ་ཞུགས་གནང་མ་གཏོགས་ཅིག་གིས་ཅིག་མགྲོན་ཁང་སྤུས་དག་པོ་མི་འདུག་དཀའ་ངལ་འདུག་ཟེར་མཁན་དེ་འདྲས་ཀྱི་ལབ་གླེང་ཡོང་མཁན་ཕལ་ཆེར་ང་ཚོ་དེ་དུས་སྐབས་ལ་ཡང་དྲན་པ་བྱས་པ་ཡིན་ན་རྩ་བ་ཉིད་ནས་གོ་ཡ་མེད་མཁན་གནས་སྟངས་འདྲ་པོ་ཅིག་རེད། ད་དེ་ག་ནང་བཞིན་ད་གང་ལྟར་ཡིག་ཆ་གྲ་སྒྲིག་གནང་མཁན་ཚོ་ཡིན་ན་ད་ཡིག་ཆ་དེ་གྱད་གཞི་ནས་གྲ་སྒྲིག་གནང་དགོས་ཀྱི་ཡོད་རེད་ཡིག་ཆ་གྲ་སྒྲིག་བྱས་པ་དེ་གྱད་གང་ག་ལོ། དེང་སང་ཡིན་ན་དྷ་རམ་ས་ལ་ལ་ཡང་པར་ཁང་མང་པོ་ཡོད་དེ་ཚོ་པར་རྒྱག་ཆོག་ཆོག་ཡོད་རེད་དེ་དུས་པར་ཁང་མེད་དུས་ཙང་ནས་ད་གང་ལྟར་ཡིག་ཆ་པར་རྒྱག་དེ་གང་ག་ལོ་མར་ལྡི་ལི་ཁྱེར་ནས་ལྡི་ལི་ནས་ཡང་གཞི་ནས་ཡང་ལས་དོན་ལས་དགོས་ཡ་དེ་འདྲས་ད་ཨ་ང་ཚོ་དཔེར་ན་ཆ་བཞག་ནས་དེ་དུས་ང་ཚོ་གཅིག་གི་ལྷ་ས་རྡོ་རིང་གི་པར་རིས་ཡོད་པའི་ཨ་ནི་དྲན་རྟེན་གི་ཨ་ད་གཅིག་གི། རྩིག་སྦྱར་དེ་འདྲས་ཅིག་བཟོས་པ་རེད། འདི་བཟོ་ཡས་ཅིག་ད་ལྟ་འདི་གི་འགྲོ་སོང་གཏོང་ཡའི་དངུལ་དེ་སྔོན་རྩིས་ནང་ནས་སྟོན་ཐུབ་གི་ཡོད་མ་རེད་དེ་ཡིན་ན་ཡང་ང་ཚོ་ད་དྲིལ་བསྒྲགས་ལས་ཁུངས་རང་གི་ལས་བྱེད་ཚོས་གི་ད་བ་དེ་སྔ་ཅིག་ག་རེ་ཟེར་དགོས་རེད་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡང་ཕེབས་པའི་སྐབས་ལ་ཡང་ལྟ་ཐུབ་བ་ཅིག་དཔལ་འབྱོར་འདུ་འགོད་བྱས་པའི་དངུལ་གི་ད་ག་སོ་ཟུར་ཟ་དེ་ད་ག་སོ་ཟུར་འཇོག་བྱས་བཞག་པའི་དངུལ་ཡོད་རེད་དེ་འདྲའི་དངུལ་ཅིག་ནས་ཨ་ནི་འགྲོ་སོང་བཏང་ནས་ཨ་ནི་ད་ལྟ་འདི་སྐབས་དེ་དུས་དྲན་རྟེན་གི་དེ་ཚོ་ཅིག་ད་བཟོས་དེ་འདྲས་ཅིག་ནས་ག་ད་ད་ག་ད་འདུག་བྱས་ནས་ད། གནས་ཚུལ་གང་དྲན་པ་དེ་ཞུས་པ་ཡིན་ན། འོ་དེ་འདྲ་བོ་ཅིག་གི་ཐོག་ནས་ང་ཚོས་གྲ་སྒྲིག་བྱས་ནས་ག་འདའ། དངོས་གཞིའི་གི་སྤྱི་ཟླ་གསུམ་པའི་ཚེས་དྲུག་ཉིན་མོ་དེ་ལ་ཡང་ཨ་ནི་ཅིག་ག་རེ་ཟེར་དགོས་རེད། ཕྱི་རྒྱལ་ཡུལ་གྲུ་ཁག་ནས་ཚོགས་འདུར་ཕེབས་མཁན་གྱི་ཚོགས་བཅར་བ་རྣམས་གང་འདྲ་ཅིག་ཚོགས་འདུ་འཚོགས་ཆོག་ཆོག་དང་ཚོགས་འདུ་ཕེབས་ཆོག་ཆོག་གྲ་སྒྲིག་དེ་བགྱིས་ཏེ།

ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཚོགས་ཡོངས་ལ་བཀའ་སློབ་གནང་བའི་སྐབས་ལ་ཡང་སྐབས་དེ་དུས་ད་རིང་ཚོགས་འདུ་འདིའི་ནང་ལ་ཡང་བོད་པ་གང་ལ་གང་འཚམ་ཅིག་འཛོམས་བཞག་བྱས་ཙང་ད་རིང་དང་པོ་དེ་བོད་སྐད་རང་གི་ཐོག་ལ་ཡང་བཀའ་སློབ་གནང་གི་ཡིན། ཨ་ནི་ཚོགས་འདུ་ནང་ལ་ཕེབས་མཁན་གྱི་ད་བོད་པ་མ་ཡིན་པའི་ཕྱི་རྒྱལ་མི་སྣ་ཚོ་ལ་ཡང།

བཅའ་ཁྲིམས་སོགས་གྲོས་པོ་ཇི་འདྲའི་ཅིག་ཟིན་བྲིས་བྱེད་ཡས་ཀྱི་ཐོག་ལ་ཡང་ཨ་ནི་ཅིག་ལས་དོན་བྱེད་ཐུབ་ན་ཡག་པོ་ཡོད་རེད་ཅེས་འདུག་བྱས་བཀའ་སློབ་གནང་སོང། དེ་ནས་ད་ཚོགས་འདུ་འདིའི་ཐོག་ལ་ཡང་ད་ག་རེ་ཟེར་དགོས་རེད་ཁྱད་ཆོས་དང་གནད་འགག་རིང་བོ་མ་སོང་ན་ཅིག་ཞུས་པ་ཡིན་ན། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི། རྒྱབ་སྐྱོར་ཚོགས་པ་ཟེར་ན་སྐབས་དེ་དུས་ཡིན་ན་བོད་དོན་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཟེར་ཡས་ཀྱི་ཐ་སྙད་དེ་ཡོད་མ་རེད་ག་རེ་ཟེར་ན། སྤྱི་བཏང་ཅིག་ག་རེ་ཞུ་དགོས་རེད། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོ་ལ་ཡང་བོད་པ་ཚོ་སྐྱབས་བཅོལ་ལ་འབྱོར་བའི་རྗེས་ལ་ཡང་ཨ་ནི་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ནས་བྱས་ནས་བོད་བོད་པའི་ཐོག་ལ་ཡང་རྒྱབ་སྐྱོར་དང་ཤ་ཚ་བྱེད་མཁན་གྱི་ད་སྒྲིག་འཛུགས་རེད་སྒེར་པ་དེ་འདྲའི་མང་པོ་བྱུང་ཤག་ཅིག་བོད་དོན་རྒྱབ་སྐྱོར་ཚོགས་པ་ཟེར་བྱས་ནས་ད་གང་འདྲ་ཅིག་གང་ག་ལོ་རུག་རུག་བྱས་པའི་གི་སྒྲིག་འཛུགས་མེད་དུས་རྩ་ནས་སོ་སོ་སོ་གི་ད་ག་རེ་ཟེར་དགོས་རེད་སྒྲིག་འཛུགས་མིང་གི་ངོ་བོ་རང་གི་ཐོག་ནས་འདུག་ཕྱག་ལས་གནང་ཤག། ཚོགས་འདུ་དེ་གང་འདྲ་ཅིག་འཚོགས་ཡས་དུས་ཚོད་ཀྱི་གནད་འགག་ཆེ་ཤོས་གཅིག་དེ་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ནོ་བེལ་ཞི་བའི་གཟེངས་རྟགས་འབུལ་བཞེས་མཛད་པ་འདིས་ཀྱི་ཨ་ནི་བོད་པའི་གནད་དོན་ཐོག་ལ་ཡང་ག་རེ་ཟེར་དགོས་རེད་གོ་སྐབས་གསར་པ་གཅིག་དང་ནུས་པ་གསར་པ་གཅིག་སླེབས་པའི་དུས་ཚོད་ཡིན་དུས་རྩ་ནས་ཨ་ནི་གནད་འགག་གཅིག་དེ་རེད་ཤག་དེ་ནས་གནད་འགག་གཉིས་པ་དེ་ཆིག་སྟོང་དགུ་བརྒྱ་གྱ་བདུན་ལོ་ལ་ཡང་བོད་ནང་ཞི་བའི་ངོ་རྒོལ་བྱུང་ནས་རྒྱལ་སྤྱིའི་རང་བཞིན་ལྡན་པའི་ད་ཚོགས་འདུ་འཚོགས་པ་ཡིན་ཙང། བོད་ནང་གི་གནད་དོན་གྱི་ཐོག་ནས་གཅིག་རེད་བཞག་གནས་ཚུལ་དེ་དག་ལ་བལྟས་ནས་ཨ་ནི་བོད་དོན་ལ་རྒྱབ་སྐྱོར་བྱེད་མཁན་ཚོ་ལ་ཡང་སེམས་ཤུགས་དང་གོ་སྐབས་འཕར་མ་ཅིག་ཡོད་པའི་གི་ཐོག་ནས་ཨ་ནི་ཚོགས་འདུ་འདུག་བྱས་འཚོགས་པ་གནང་བ་རེད། ཨ་ནི་ཚོགས་འདུ་དེའི་ཐོག་ལ་ཡང་དཔེར་ན་ཅིག་བོད་ནང་ལ་ཡང་ཞི་བའི་ངོ་རྒོལ་ནང་ལ་མཉམ་ཞུགས་གནང་མཁན་གྱི་མི་མང་པོ་ཅིག་གཅིག་ཚོགས་བཅར་བ་ཚོ་དང་དངོས་སུ་མཇལ་ཡོད་པ་མ་ཟད་ཨ་ནི་ཁོ་རང་ནང་ནས་སྐུ་ཚབ་གཉིས་ཀྱིས་ཨ་ནི་གཅིག་ཞི་བའི་ངོ་རྒོལ་ལས་འགུལ་གྱི་གནས་སྟངས་རེད་བོད་ནང་གི་གཅིག་གནས་སྟངས་རེད་དེ་འདྲའི་སྐོར་ལ་ཡང་ཚོགས་ཡོངས་ལ་ཡང་ངོ་སྤྲོད་གནང་ལ་སོགས་པ་ཐོག་ཐོག་འདིའི་ཐོག་ནས་ཨ་ནི་ཚོགས་འདུ་དེའི་ཐོག་ལ་དམིགས་བསལ་གྱི་ཡང་ནུས་པ་གཅིག་བྱུང་ཡོད་རེད། ད་ག་ནང་བཞིན་སྤྱི་བཏང་ཚོགས་འདུ་འདིའི་ཐོག་ལ་ཡང་གང་དག་གཅིག་ཚོགས་བཅར་བ་ཆ་མཚོན་པ་ཡིན་ན་ཕལ་ཆེར།

ཅིག་སོ་སོ་སོ་སོའི་ལྟ་བ་འཁྱེར་སྟངས་དང་བསམ་བློ་གཏོང་སྟངས་དང་ལས་འགུལ་བྱེད་ཚུལ་རྣམ་པ་མ་འདྲ་བའི་ཐོག་ནས་ག་དུས་ཡིན་ནའང་ཚོགས་འདུ་ནང་བགྲོ་གླེང་ཆེ་ཤོས་ཤོས་དེ་ཁོང་ཚོའི་བར་དུ་འགལ་ཟླ་ཡོང་སྟེ་གནས་ཚུལ་དེ་འདྲའི་ཕྲན་བུ་ཕྲན་བུ་ཡོང་བསྡད་པའི་གནས་ཚུལ་དེ་ཉམས་མྱོང་བྱུང་ཡོད་རེད། ལྷག་པར་དུ་ཚོགས་འདུ་དེའི་ནང་ལ་ཡང་ཨ་ནི German Green Party ཇར་མན་ལྗང་ཁུ་ཚོགས་པའི་གི་དབུ་ཁྲིད་ལྕམ Petra Kelly ཕེབས་ཡོད་རེད་ད་ག་ནང་བཞིན་ཨ་རིའི་གློག་བརྙན་འཁྲབ་སྟོན་པ་ཨ་ནི Richard Gere འདུག་ཅེས་ཚོགས་འདུ་ལ་ཕེབས་ཡོད་རེད་ལྕམ Petra Kelly ཆ་མཚོན་པ་ཡིན་ན་ད་འཇར་མ་ནི་ནང་ལ་ཡང་སྐབས་དེ་དུས་ཆབ་སྲིད་ཀྱི་ཐོག་ལ་ཡང་ད་ག་རེ་ཟེར་དགོས་རེད་མི་རབས་གསར་བའི་ནང་ནས་དབུ་ཁྲིད་ད་སྐད་གྲགས་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད་ཨ་ནི Richard Gere ཡིན་ན་སྐབས་དེ་དུས་ཁོ་རང་ད། གློག་བརྙན་འཁྲབ་སྟོན་ཐོག་ལ་སྐད་གྲགས་ཆེན་པོ་ཆགས་ཡས་ཀྱི་དུས་ཚོད་ཅིག་དང། ཅིག་གི་མཉམ་དུ་འདི་འདྲའི་འཁེལ་བའི་གནས་སྟངས་ཆགས་བསྡད་ཡོད་རེད་དེ་འདྲ་ཡིན་ཙང་འདི་ཚོའི་ཐོག་ནས་ཚོགས་འདུ་དེའི་ཐོག་ལ་ཡང་ཅིག་ག་རེ་ཟེར་དམིགས་བསལ་གྱི་ཡང་ཁོང་ཅིག་གི་ནུས་པ་འཕར་མ་ཅིག་འདུག་ཅིག་བྱུང་གི་ཡོད་རེད་ཨ་ནི་ཁོང་གཉིས་ཀའི་གི་ཚོགས་འདུའི་ཐོག་ལ་ཡང་གང་དག་ཅིག་བོད་དོན་ཐོག་ལས་འགུལ་སྤེལ་ཕྱོགས་དང་རྒྱབ་སྐྱོར་གནང་ཕྱོགས་དང་ཁོ་རང་ཚོའི་གི་གཟིགས་ཚུལ་དང་དེ་འདྲའི་སྐོར་ལ་ཡང་གཏམ་བཤད་ཤུགས་ཆེན་པོ་གནང་བ་དེ་གིས་ཨ་ནི་ཚོགས་བཅར་བ་མང་པོ་ཅིག་ལ་ཡང་སེམས་འགུལ་ཐེབས་ཡས་དང་ཨ་ནི་སེམས་ཤུགས་འཕར་ཡས་ཀྱི་ཆ་རྐྱེན་ཏན་ཏན

དེ་ནས་ད་ཅིག་གི་རྣམ་པ་ཚོ་ལ་ངས་སྙན་སྒྲོན་ཞུ་ཡ་ཅིག་ལ་ད་ཚོགས་འདུ་འདི་ཚོགས་པའི་དེའི་ཐོག་ནས་ད་ཅིག་སྤྱི་བཏང་ཉི་མ་གསུམ་རིང་ལ་ཡ་ཅིག་ག་འདྲ་ཚོགས་ཆུང་ཚོགས་ཆུང་བསྐོས་ནས་ཚོགས་འདུ་འདི་གི་དེ་ཚོགས་འདུའི་ནང་ལ་ཡ་ད་བགྲོ་གླེང་འདི་ཚོ་ཧ་ཅང་གི་རྣོ་ངར་ཆེན་པོ་དང་ད་ག་ནང་བཞིན་ཅིག་ག་རེ་ཟེར་དགོས་རེད་ཅིག་ཕན་ཚུན་ཅིག་དངོས་གནས་དྲང་གནས་ཀྱི་ད་ཅིག་གི་ག་རེ་ཟེར་དགོས་རེད། ལས་དོན་བྱེད་ཕྱོགས་ཐོག་ལ་ཡང་ལྟ་བ་མཐུན་མི་མཐུན་འདི་འདྲའི་ཐོག་ནས་ཕར་ཚུར་གཅིག་གིས་སྦྱང་བཤད་བྱེད་ཡ་འདི་འདྲའི་ཐོག་ལ་ཡང་ཧ་ཅང་གི་ཡག་པོ་བྱུང་སོང་བསམ་པ་དྲན་གྱི་འདུག་ཨ་ནི་ཚོགས་འདུ་དེའི་ཐོག་ལ་ཡང་སྤྱི་བཏང་གི་མ་འོངས་པར་ལས་དོན་བྱེད་ཕྱོགས་ཀྱི་ཨ་ནི་ག་རེ་ཟེར་དགོས་རེད་ཟེར་གྲགས་ཟེར་ནས་རེད་ཐག་གཅོད་དོན་ཚན་ཕལ་ཆེར་ལྔ་དྲུག་བྱས་པ་ཅིག་འདུག་ཅེས་བཀོད་གནང་ཡོད་རེད་དེ་ཚོའི་ནང་ནས་ངས་གཅིག་གནད་འགག་ཆེ་ཁ་ཤས་ཅིག་རྣམ་པ་ཚོར་ཡང་འདུག་ཅེས་ཅིག་སྙན་སེང་ཞུ་བ་ཡིན་ན། ག་ད་ཚོགས་འདུ་དེའི་ཐོག་ནས་ག་ད་རྡ་རམ་ས་ལའི་བཙན་བྱོལ་བོད་གཞུང་དང་ཨ་ནི་བོད་ཀྱི་གྲོགས་པོ་ཚོའི་དབར་ལ་ཡ་ཅིག་འབྲེལ་བ་གོང་དུ་བཏང་ཡ་ལ་ཡ་ཨ་ནི་འབྲེལ་མཐུད་བཟང་པོ་ཡོང་དགོས་ཡ་དེ་གལ་ཆེན་པོ་རེད་བཞག་ཅེས་ཐག་གཅོད་བྱུང་བ་རེད། དེ་ཐག་གཅོད་དེ་བྱུང་བ་ནང་བཞིན་བྱས་ནས་ཨ་ནི་ཕྱི་དྲིལ་ལས་ཁུངས་ལ་ཡ་དེའི་ཚོགས་འདུ་གྲོལ་བའི་རྗེས་ཀྱི་ལོ་ནས་བཟུང་སྟེ་ཨ་ནི་བོད་དོན་རྒྱབ་སྐྱོར་ཚོགས་པ་ལ་ཡ་འབྲེལ་མཐུད་བྱེད་མཁན་གྱི་ལས་བྱེད་ཅིག་ཟུར་འཛུགས་བྱས་ནས་ག་ད་སྡེ་ཚན་འདུག་ཅེས་གསར་འཛུགས་བྱས་ཡོད་རེད། ད་ག་ནང་བཞིན་དོན་ཚན་གཉིས་པ་འདི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱིའི་རྒྱལ་ཁབ་གང་མང་མང་ལ་ཡ་གདན་འདྲེན་ཞུ་ཡི་ཐབས་ཤེས་བྱས་ནས་རྒྱལ་ཁབ་སོ་སོའི་དབུ་ཁྲིད་དང་དེ་ཚོ་མཇལ་འཕྲད་གནང་ཐུབ་ཡག་ལ་ཡ་བོད་ཀྱི་གྲོགས་པོ་ཚོ་གིས་ཤུགས་རྒྱག་དགོས་ཀྱི་འདུག་ཟེར་གཅིག་བྱུང་བ་རེད། དེ་ནས་དོན་ཚན་གཞན་གཅིག་དེ་འཕྲིན་གཏོང་དང་འབྲེལ་བ་ཡོད་པ་གཅིག་རེད། ད་ལྟ་རྣམ་པ་ཚོ་གིས་གཟིགས་དེ་གི Tibet Dot Net ཞེས་འདུག་བ། འདིའི་བསམ་བློ་དེ་དང་པོ་དེ་སྤྱི་བཏང་འདིའི་གོང་ནས་ཡོད་པ་འདྲ་འདུག་སྟེ་ཡིན་ན་ཡང་དེ་འདྲའི་ཅིག་ཟུར་འཛུགས་བྱེད་དགོས་ལ་ཡ་ཚོགས་འདུ་འདིའི་ཐོག་ནས་གང་འདྲ་ཅིག་གར་སོང་བ་རེད། བོད་དོན་རྒྱབ་སྐྱོར་ཚོགས་པ་ཚོ་ཕར་ཚུར་འབྲེལ་བ་བྱེད་ཐུབ་ཡག་ལ་ཡ་འཕྲིན་གཏོང་གི་འབྲེལ་མཐུད་ཀྱི་བརྒྱུད་ལམ་ཅིག་གསར་འཛུགས་བྱེད་དགོས་ཀྱི་འདུག་ཟེར་ཨེ་འདིའི་མིང་ལ་ཡ Tibet Net ཅེས་ཨེ་ནི་བཏགས་ནས་རྒྱལ་སྤྱིའི་རང་རྒྱལ་སྤྱིའི་རང་བཞིན་ཅན་གྱི་ཨེ་ནི་ད་དེ་འདྲས་ཅིག་བཟོ་དགོས་ཀྱི་འདུག་ཅེས་ཚོགས་འདུ་དེའི་ཐོག་ནས་ཐག་གཅོད་བྱུང་བ་རེད་ཐག་གཅོད་བྱུང་བ་འདི་འདྲ་བྱས་ནས་ཨེ་ནི New York སྐུ་ཚབ་དོན་གཅོད་ཁང་དང Tibet Fund གཉིས་ཀྱིས་གཙོ་བོར་འགན་བཞེས་ནས་ཨེ་ནི Tibet Net ཟེར་ཡག་གི་ད་ལྟ་དེ། ཆ་རྐྱེན་འདི་བཟོ་གནང་ཡག་དེ་ཚོ་བྱུང་བ་རེད་དེ་ནས་བཟུང་སྟེ་ད་ག་འདྲ Tibet Dot Net ཟེར་དེ་དང་རྡ་རམ་ས་ལ་ལ་དྲ་བའི་གནས་ཚུལ་དེ་དེ་འདྲའི་རིགས་རེད། བྱས་ཙང་ད་མདོར་ན་ག་འདྲ་ཆ་རྐྱེན་དང་མཐུན་རྐྱེན་དུས་ཚོད་ཀྱི་གནས་སྟངས་དེ་འདྲས་ད་ག་འདྲ་དཀའ་ངལ་མང་པོ་ཅིག་ཡོད་པ་ལ་ཡང་མ་ལྟོས་པར་ག་འདྲ་ཅིག་གི་སྐབས་དེ་དུས་ཨེ་ནི། བོད་གཞུང་ཕྱི་འབྲེལ་དང་དྲིལ་བསྒྲགས་ལས་ཁུངས་ཀྱི་བཀའ་བློན། ཞིང་གཤེགས་དམ་པ་བཀའ་བློན་བཀའ་ཟུར་རྒྱ་རི་རིན་པོ་ཆེ་དང། དྲུང་ཆེ་ཞིང་གཤེགས་དམ་པ་བསོད་ནམས་སྟོབས་རྒྱལ་ལགས་རེད་ད་ག་ནང་བཞིན། དྲུང་གཞོན་ཞིང་གཤེགས་དམ་པ་ཐུབ་བསྟན་བསམ་འཕེལ་ལགས་ཁོང་རྣམ་པའི་དབུ་ཁྲིད་འོག་ལ་ཡ་ད་ཕྱི་དྲིལ་ལས་ཁུངས་ཀྱི་ལས་བྱེད་ཚོ་གིས་ག་འདྲ